བསམ་ཚུལ་བསྡུ་ལེན་བཟོ་བ་དེ་སྔོན་འགྲོ་གི་འོས་བསྡུ་ཆེན་མོ་ཟེར་སྲོལ་ཡོད་བ་དེ་བཟོ་བ་ལ་ཨ་མི་རི་ཀ་གི་མངའ་སྡེ་བཅུ་གཉིས་ལྷག་གི་སྲིད་འཛིན་འོས་མི་སུ་རེད་རྒྱུ་ཡིན་ཐག་གཅོད་བཞིན་ཡོད་རེད། ཉི་མ་དེ་ནས་སྤྱི་མཐུན་ཚོགས་པ་གི་སྲིད་འཛིན་འོས་མི་ནི་ཀི་ཧེ་ལི་ལ་སྲིད་འཛིན་གི་ཡིན་མི་རེད་ཀྱི་རེ་བ་མེད་པར་རེད་ཀྱི་ཡིན་བ་ཚོད་དཔག་བཟོ་བཞིན་ཡོད་རེད། སྲིད་འཛིན་སྦ་ཌེན་གི་དཔལ་འབྱོར་ཐད་ཕན་ཐོགས་ཡོད་བ་གི་རྣམ་པ་ཐོན་ཡོད་བ་ལ་མ་ལྟོས་པ

དེ་རྗེས་མང་གཙོ་ཚོགས་པ་ལ་རྒྱ་ཤོ་བཟོ་ས་ཨེ་ཛི་ས་ཁུལ་ཁག་བཙལ་ནོ། སྲིད་འཛིན་བྷ་རེན་ལ་རྒྱ་ཤོ་བཟོ་མཁན་ངེད་ཚོའི་བར་དུ་གཉེར་རིས་དཀར་པོ་མེད་བ་བཙལ་ནོ་རྒྱ་ཤོ་བཟོ་མཁན་ཇེ་ཉུང་སོང་དགོས། དེ་ཚོ་ཏྲམ་གི་རྒྱ་ཤོ་བ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་རྒྱ་ཤོ་གི་ཨེ་བྷན་གྱི་རྒྱ་ཆ་གི་གཅིག་གོ་བདེན་བྱུང་ཡོང་བ་བཙལ་དགོས་ཁོང་ལ་ད་རེས་ཡང་རྒྱ་ཤོ་བཟོ་རྒྱུ་ཡིན་ཟེར་བཞིན་ཡོད་རེད། སྦ་ཌེན་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་རྒྱབ་སྐྱོར་བཟོ་མཁན་ཚོའི་ནང་ནས་སྦ་ཌེན་ལ་རྒྱབ་སྐྱོར་བཟོ་རྒྱུ་ཡིན་ཟེར་མཁན་བརྒྱ་ཆ་བརྒྱད་ཅུ་གྱ་གསུམ་གིས་ད་ལོ་ཡང་རྒྱབ་སྐྱོར་བཟོ་རྒྱུ་ཡིན་ཟེར་བཞིན་ཡོད་རེད་དེ། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་སྦ་ཌེན་ལ་རྒྱབ་སྐྱོར་བཟོ་མཁན་བརྒྱ་ཆ་བཅུ་གིས་ད་ཀྲམ་ལ་རྒྱབ་སྐྱོར་བཟོ་རྒྱུ་ཡིན་ཟེར་བཞིན་ཡོད་རེད། ནིའུ་ཡོག་ཏཱིམས་དང་སི་ནཱ་གི་བསམ་ཚུལ་བསྡུ་ལེན་བཟོ་བ་ནང་མི་རིགས་དཀར་པོ་མིན་པ་ལ་ཤེས་ཡོན་གྱི་གནས་ཚད་མཐོ་བོ་མེད་མཁན་ཚོ་གིས་སྲིད་འཛིན་སྦ་ཌེན་ལ་རྒྱབ་སྐྱོར་བཟོ་མཁན་ཇེ་ཉུང་ཡིན་པ་རྣམ་པ་ཐོན་ཡོད་རེད། ཡིན་ནའང་ཟླ་བ་བཅུ་གཅིག་པ་གི་ཚེས་ལྔ་ཉིན་གྱི་སྲིད་འཛིན་འོས་བསྡུ་མ་བཟོ་སྔོན་ལ་གནས་སྟངས་ལ་འགྱུར་བ་ཆེན་པོ་འགྲོ་དྲི་ཞིག་ཡོད་རེད། སྤྱི་མཐུན་ཚོགས་པ་གི་སྲིད་འཛིན་འོས་མི་རེད་རྒྱུ་རེ་བ་ཡོད་བ་ཀྲམ་ལ་ཁྲིམས་ཁང་ནང་ཁྲིམས་འགལ་གྱི་ནག་མི་འདྲ་བ་ཆེ་བོ་བཞི་བཙུགས་ཡོད་རེད། ཁྲིམས་འགལ་གྱི་ནང་བྱུང་བ་འདི་ཕྱི་གོ་རྩིས་གཙོ་བོ་རེད། རབ་མི་མ་ཉིད་ཀྱི་གཉེན་གྲོགས་ཀྱི་ཨེ་ཛི་ཆེན་མོ་བཟོ་བ་དང་ཀྲམ་གྱི་ཁ་གཏད་ཞིང་བྲན་ཚོགས་པ་གྱི་ཡེ་མི་ནེ་ཀི་ཧེ་ལི་ལ་རེ་བ་མེད་པ་རེག་རྒྱུ་ཡིན་བ་མ་ཟད། ཞིང་བྲན་ཚོགས་པ་ནང་གི་འགོ་ཁྲིད་ཀྲམ་ལ་མི་དགའ་མཁྱེན་བརྩེས་ཀྱིས་ཡང་ངོ་རྒོལ་བཟོ་རྒྱུ་གི་ནུས་པ་མེད་བ་རེག་གི་རེད་ཟེར་ཆབ་སྲིད་ཡེ་ཤེས་བ་ཚིག་གི་འོ་འཛིན་བཟོ་བཞིན་ཡོད་རེད། སྲིད་འཛིན་སྦ་ཌེན་གྱིས་ཀྲམ་ལ་ཕམ་ཉེས་གཏོང་ཐུབ་རྒྱུ་རེ་བ་བཅངས་མཁན་ཚོ་གིས་སྦ་ཌེན་ལ་རྒྱལ་ཁ་རག་པ་ལ་ནུས་པ་བསྟན་གྱི་མེད་ནི་མི་ཚེ་བརྟན་གྱི་ཡིན་མིན་ད་སོ་ཆ་ལ་བཤད་དཀའ་མོ་རེད། འོས་འཕེན་རྒྱུ་གི་ཐོབ་ཐང་ཡོད་མཁན་དགུ་བརྒྱ་བརྒྱད་ཅུ་ལ་བསམ་ཚུལ་དྲིས་པ་དེ་མི་ཐིག་པ་རེད་རྒྱུ་ཉེན་ཁ་ཆེན་པོ་ཡོད་རེད།